ཀིན་མེན་གླིང་ཕྲན་གྱི་ཉེ་འགྲམ་ལྷོ་ཕྱོགས་ཤར་མིན་གྲོང་ཁྱེར་གྱི་མཚོ་ཁའི་མངའ་ཁུལ་འདིའི་ནང་ལ་སྐོར་སྲུང་གི་ལས་དོན་དེ་དག་རྒྱུན་ལྡན་ལྟར་བྱ་རྒྱུ་ཡིན་ཞེས་བརྗོད་ཡོད་པ་རེད། གཟའ་འཁོར་སྔོན་མར་གནས་ཚུལ་དེ་བྱུང་བའི་སྐབས་དེར། རྒྱ་ནག་གི་ཐའེ་ཝན་གནད་དོན་གྱི་ལས་ཁུངས་ཀྱིས་ཉེ་ལམ་ཐའེ་ཝན་གྱིས་རྒྱ་ནག་གི་ཉ་པའི་ཐོག་ལ་གདུག་རྩུབ་ཆེ་བ་དང་ཉེན་ཚབས་ཆེ་བའི་བྱ་ཐབས་ལག་ལེན་བསྟར་བའི་མཇུག་འབྲས་སུ་ད་རེས་རྒྱ་མི་ཉ་པ་གཉིས་སྲོག་སྐྱོན་བྱུང་བའི་གནས་ཚུལ་དེ་བྱུང་ཡོད་ལུགས་ཀྱི་སྐྱོན་འཛུགས་བྱས་ཡོད་པ་རེད། འོན་ཀྱང་ཐའེ་ཝན་གྱི་རྒྱ་ནག་གི་ཐོག་ལ་སྲིད་བྱུས་འགན་འཛིན་ལྷན་ཁང་གིས་ཐོག་མའི་འདྲི་ཞིབ་ལྟར་བྱས་པ་ཡིན་ན་ད་རེས་ཀྱི་དོན་རྐྱེན་འདིའི་ནང་ལ་ཐའེ་ཝན་གྱི་མཚོ་ཁ་སྐོར་སྲུང་གྲུ་གཟིངས་ཀྱིས་ཁྲིམས་ལུགས་གཞིར་བཟུང་ལས་དོན་བྱས་ཡོད་པ་དང། ཚུལ་མཐུན་མིན་པའི་ལས་དོན་གང་ཡང་བྱས་མི་འདུག་ཞེས་གསུངས་ཡོད་པ་རེད། ཐའེ་ཝན་གཞུང་གིས་བརྗོད་དོན་བྱས་པ་ཡིན་ན་ཉེ་བའི་ལོ་ཤས་ཀྱི་དུས་རིང་ལ་རྒྱ་ནག་གི་ཉེ་འཁྲིས་སུ་ཡོད་པའི་ཀིན་མིན་དང་མ་ཙུ་གླིང་ཕྲན་དེ་གཉིས་ཐེ་བའི་ཐའེ་ཝན་གྱིས་མངའ་ཁོངས་སུ་བདག་གཉེར་བྱེད་བཞིན་པའི་གླིང་ཕྲན་དེ་དག་གི་ཐོག་ལ་རྒྱ་ནག་གི་ཉ་འཛིན་གྲུ་གཟིངས་དེ་དག་དང་དེ་མིན་གྱི་གྲུ་གཟིངས་གཞན་ཁག་འཛུལ་སྐྱོད་བྱས་པའི་རྐྱེན་གྱིས་དོན་རྐྱེན་དེ་དག་བྱུང་ཡོད་ལུགས་གསུངས་ཡོད་པ་རེད། རྩ་བའི་མཚོ་ཐོག་མངའ་ཁུལ་འདིའི་ནང་ལ་རྒྱ་ནག་དང་ཐའེ་ཝན་གྱི་ཉ་པའི་གྲུ་གཟིངས་ཁག་ཡང་ཡང་འགྲུལ་བཞུད་བྱེད་ཀྱི་ཡོད་ཀྱང་ཉེ་བའི་དུས་རིང་ལ་མངའ་ཁུལ་འདིའི་ནང་ལ་རྒྱ་ནག་གི་ཉ་པའི་གྲུ་གཟིངས་དང་དེ་མིན་གྲུ་གཟིངས་གཞན་ཁག་གི་འགྲུལ་བཞུད་ཀྱི་ལས་དོན་ཇེ་མང་དུ་བཏང་བའི་རྐྱེན་གྱིས་འཁོན་འཛིན་དཀའ་རྙོག་ཇེ་ཆེར་འགྲོ་མཁན་ཞིག་ཆགས་ཡོད་པ་རེད། ཐའེ་ཝན་གྱི་ཀིན་མིན་མཚོ་གླིང་གི་ཡུལ་མི་ཚོས་རྒྱ་མིའི་གྲུ་གཟིངས་དེ་དག་གིས་ཐའེ་ཝན་གྱི་ས་གནས་ཡུལ་མི་ཚོའི་ཉ་ལས་འཚོ་བའི་ཐོག་ལ་ཤུགས་རྐྱེན་བྱེད་ཀྱི་ཡོད་པའི་སྐྱོན་བརྗོད་ཀྱང་བྱེད་ཀྱི་ཡོད་པ་རེད། ཐའེ་ཝན་གྱི་ཀིན་མིན་མཚོ་གླིང་འདི་དག་ནི་རྒྱ་ནག་གི་ཕྱོགས་སུ་རྒྱང་ཐག་ཉེ་འཁྲིས་སུ་ཡོད་པ་དང་ཀིན་མིན་མཚོ་གླིང་འདི་ཉེ་འཁྲིས་ཁུལ་དུ་རྒྱ་ནག་གིས་ལས་དོན་ཤུགས་ཆེ་བྱེད་བཞིན་པར་ལྟོས་མེད་ཀྱིས་ཉ་པ་སྲོག་སྐྱོན་གྱི་གནས་ཚུལ་རིགས་ཧ་ཅང་དཀོན་པོ་ཡིན་པ་རེད། རེས་གཟའ་ལྷག་པའི་ཉིན་མོ་ཐའེ་ཝན་གྱིས་བརྗོད་དོན་བྱས་ན་ཀིན་མིན་མཚོ་གླིང་ནས་མཚོ་ཐོག་རྒྱང་ཚད་མི་ལེ་གཅིག་གི་མངའ་ཁུལ་འདི་དག་དམ་དྲག་གི་མངའ་ཁུལ་ཞིག་ཡིན་པ་འདིའི་ནང་ལ་རྒྱ་ནག་གི་ཉ་པའི་གྲུ་གཟིངས་དེ་འཛུལ་སྐྱོད་བྱས་པའི་རྐྱེན་གྱིས་ཐའེ་ཝན་གྱི་མཚོ་ཐོག་སྐོར་སྲུང་བས་རྗེས་འདེད་བྱེད་པའི་སྐབས་ལ་རྒྱ་མིའི་གྲུ་གཟིངས་དེ་མགོ་རྟིང་ལོག་སྟེ་ཉ་པ་མི་གཉིས་སྲོག་སྐྱོན་བྱུང་ཡོད་པ་དང་རྒྱ་མི་ཉ་པ་གཞན་གཉིས་ད་ལྟ་ཐའེ་ཝན་གྱི་འཛིན་བཟུང་འོག་ཡོད་པ་རེད། རྒྱ་ནག་གིས་མཚོ་ཐོག་དམ་དྲག་མངའ་ཁུལ་ཟེར་བ་འདི་ལ་ངོས་ལེན་མེད་ཅེས་བརྗོད་ཀྱི་ཡོད་པ་དང། ཐའེ་ཝན་གྱི་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་ལ་སྐྱོན་བརྗོད་ཤུགས་ཆེ་བྱས་ཏེ་རྒྱ་ནག་གིས་གནས་ཚུལ་འདི་ལ་ཡ་ལན་གྱི་བྱ་ཐབས་ལག་ལེན་བསྟར་རྒྱུ་ཡིན་པའི་ཉེན་བརྡ་ཀྱང་བཏང་ཡོད་པ་རེད། འོན་ཀྱང་ཐའེ་ཝན་གཞུང་གིས་དོན་རྐྱེན་འདིའི་ཐོག་ལ་འདྲི་ཞིབ་བྱེད་བཞིན་ཡོད་ཅེས་དང་ཐའེ་ཝན་གྱི་རྒྱ་ནག་སྐམ་སའི་ལས་དོན་ལྷན་ཁང་གིས་རྒྱ་ནག་གི་གཞུང་འབྲེལ་འགོ་ཁྲིད་ཚོ་ལ་འབྲེལ་བ་བྱེད་བཞིན་ཡོད་ཅེས་གསུངས་ཡོད་པ་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུའི་ནང་ལ་རྒྱ་ནག་གི་ནང་འཁྲུག་དེའི་རྗེས་སུ་ཐའེ་ཝན་གྱིས་རྒྱ་ནག་ལ་ལོགས་སུ་ཁ་བྲལ་ཕྱིན་ཡོད་ཀྱང། རྒྱ་ནག་པེ་ཅིན་དམར་ཤོག་སྲིད་གཞུང་གིས་ཐའེ་ཝན་འདི་བཞིན་རྒྱ་ནག་གི་ཆ་ཤས་མངའ་ཁོངས་ཤིག་ཡིན་པའི་རྩོད་གླེང་མུ་མཐུད་བྱེད་བཞིན་དུ། ཐའེ་ཝན་འདིས་རྒྱ་ནག་དང་ཟླ་སྒྲིལ་བྱེད་རྒྱུར་གལ་སྲིད་དགོས་མཁོ་བྱུང་ཚེ་དྲག་ཤུགས་བེད་སྤྱོད་བྱེད་རྒྱུའི་སྡིགས་སྐུལ་བྱས་ཏེ། དམིགས་ཡུལ་དེ་བསྒྲུབ་རྒྱུར་ཉེ་ལམ་རྒྱ་ནག་གིས་ཐའེ་ཝན་གྱི་ཐོག་ལ་དྲག་པོའི་སྡིགས་སྐུལ་དེ་དག་ཤུགས་ཆེ་རུ་བཏང་ཡོད་པ་རེད། གནས་ཚུལ་དེ་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་ནོར་བུ་བསམ་འཕེལ་ཡིན།